དེ་ཡང་རྒྱ་ནག་གཞུང་འབྲེལ་ཀྲུང་གོའི་བོད་ལྗོངས་དྲ་བ་ཟེར་བའི་གནས་ཚུལ་སྤེལ་བར་ལྟར་ན་ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་བོད་རང་སྐྱོང་ལྗོངས་ཟེར་བའི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང་གིས་སྲིད་གཞུང་གི་ངོ་ཚབ་བྱས་ཏེ་ལྷ་སའི་གཙུག་ལག་ཁང་དང་ར་མོ་ཆེའི་གཙུག་ལག་ཁང་གཉིས་སུ་དགོན་པའི་དགེ་འདུན་པ་ཚོར་ལོ་གསར་གྱི་འཚམས་འདྲི་ཟེར་བའི་ལྟ་སྐོར་དུ་ཕྱིན་ཡོད་པ་དང། སྐབས་དེར་ཁོས་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་བསྒྱུར་རྒྱུའི་ལས་དོན་ཤུགས་ཆེ་རུ་གཏོང་དགོས་པ་སོགས་ནན་བརྗོད་བྱས་ཡོད་པ་རེད། ཆོས་ལུགས་ཀྲུང་གོ་ཅན་དུ་བསྒྱུར་བ་ཟེར་བའི་གནས་སྟངས་ཀྱི་ཐད་རྒྱ་ནག་གི་གནས་སྟངས་ཉམས་ཞིབ་པ་དགེ་རྒན་ཆེན་མོ་ཤཱ་མིང་ལ་དགོངས་ཚུལ་བཅར་འདྲི་ཞུས་པའི་སྐབས། ཁོང་གིས་ཞི་ཅིན་ཕིང་གིས་དེང་སྐབས་བོད་བརྒྱུད་ནང་བསྟན་ཙམ་མ་ཟད་དབྱི་སི་ལམ་ཆོས་ལུགས་དང་ཡེ་ཤུའི་ཆོས་ལུགས་ཚང་མ་ཀྲུང་གོ་ཅན་དུ་བསྒྱུར་རྒྱུ་ཟེར་བར་བསྟུན་གྱི་ཡོད་པ་དང།

འདིའི་ཐད་རྩོམ་པ་པོ་ཡང་ཧན་ཅུན་ཡི་གྲོགས་པོ། ཧྥང་ཁྲུང་ཡི་ཞུ་བས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ལ་གསུངས་ན། ཕྱི་ཚེས་ལྔ་ཉིན་པེ་ཅིང་འབྲིང་རིམ་མི་མང་ཁྲིམས་ཁང་དུ། ཡང་ཧན་ཅུན་དང་ཁོང་གི་བཟའ་ཟླ་དེ་བཞིན་རྒྱ་ནག་ཏུ་ཡོད་པའི་ཨོ་སི་ཁྲུ་ལི་ཡའི་གཞུང་ཚབ་ཁང་གི་ལས་བྱེད་བཅས་ཡོད་སར་བཅད་ཁྲ་དེ་ཡོངས་བསྒྲགས་བྱས་ཡོད་པ་བརྗོད་འདུག། རྩོམ་པ་པོ་ཡང་ཧན་ཅུན་ནི་རྒྱ་ནག་ནང་ཞིག་ཡིན་ཨོ་སི་ཁྲུ་ལི་ཡའི་མི་སེར་ཡིན་པ་དང།

ཚེས་ཉི་ཤུ་རྩ་དགུ་འདི་ཆད་པའི་གི་རྒྱུ་མཚན་ཆ་བཞག་ན་ཚེས་ཀྱི་སྐོར་ལ་ཡང་བཀང་ད་ང་ཚོ་ག་ཚད་གྲོས་ཐུག་མ་སོང་འདི་ཡོང་དུས་ད་འདི་འདྲའི་གི་རེས་གཟའ་ལ་ཡང་ལོངས་སྤྱོད་ག་རེ་ཤར་བ་དེ་ད་ད་ནས་ཀྱི་གནས་སྐབས་ཆ་བཞག་པ་ཡིན་ན་ལོངས་སྤྱོད་འདི་གཅིག་མ་ཤི་ཡོད་མ་རེད་ད་གཅིག་འདི་མ་ང་ཚོ་ཞིབ་ཕྲ་བྱས་པ་ཡིན་ན་ལག་པའི་གི་ཆུ་ཚོད་ལ་ཡང་བརྩིས་པ་ཡིན་ན་ཕལ་ཆེར་སྐར་མ་ཉི་ཤུ་རྩ་བཞི་ཡོད་མེད་ཅིག་མ་ཤི་ཡོད་མ་རེད་ད་འདིའི་གི་དུས་ཚོད་འདི། ཚེས་ཉི་ཤུ་རྩ་བརྒྱད་ཀྱི་འཕྲོས་དེ་བྱས། ད་ཉིན་དེའི་གི་ནམ་ལངས་བ་ནས་བྱས། ད་གང་ཅི་སྐར་མ་ཉི་ཤུ་རྩ་བཞི་གྱི་ངོ་བོ་སོང་རྗེས་དེའི་གཞུག་གུ་དེ་ནས་ཉི་ཤུ་དགུ་དེ་ཡར་སླེབས་ཚར་རེད། དེ་བྱེད་དུས། ང་ཚོའི་གི་ད་གང་ཅི་སྐར་རྩིས་ཀྱི་འགྲོ་སྟངས་བྱས་པ་ཡིན་ན། ཨ་ནི་ཡར་ཚེས་ཉི་ཤུ་རྩ་དགུ་དེ་ག་པར་ཕྱིན་སོང་ཚེས་ཉི་ཤུ་རྩ་བརྒྱད་ཀྱི་ནམ་ལངས་ཀྱི་ད་ག་འཇའི་ཁ་ས་དེ་ང་ཚོའི་ནམ་ལངས་ནམ་རྒྱུན་ཡིན་པ་ཡིན་ན་ནམ་ལངས་ཀྱི་དུས་ཚོད་ཆུ་ཚོད་དེ་ལ་སྒོར་སྒོར་གྱི་ཆུ་ཚོད་གཉིས་རྩིས་ཀྱི་ཆུ་ཚོད་ལྔ་བྱས་བྱས་ནས་འདི་དུམ་བུ་ལྔ་ལ་བཏང་བའི་གི་དུམ་བུ་གཅིག་རྫོགས་མ་རྫོགས་གཅིག་ནས། ནི་ཉི་ཤུ་དགུ་ཡར་འཛུལ་ཚར་རེད་དེ་བྱས་དུས་ང་ཚོ་ཉི་ཤུ་དགུ་དེ་བརྩི་ཡ་དེ་ནི་ཉི་ཤུ་བརྒྱད་ཀྱི་ད་གང་ཆ་ནམ་ལངས་ཀྱི་ཆ་གཉིས་པ་དེ་ནས་ཆ་བཞག་ན་ནི་ཡར་ཉི་ཤུ་དགུ་སེམས་དགོས་རེད་ཟེར་ཆ་བཞག་ན་ད་གང་ཆའི་ག་ཚ་དེ་ཉི་ཤུ་དགུའི་བྱ་སྒོ་རྣམ་གསུམ་དེ་གའི་ཚང་མ་ཡར་ཉི་ཤུ་བརྒྱད་ཀྱི་ཞབས་དེ་ནས་ཆ་བཞག་ན་དེ་བྱེད་དགོས་རེད་ཟེར་ཆ་བཞག་ན་འོ་དེ་རེད་ཞུ་ཡ་དེ། ཧྥི་ལི་པིན་སྲིད་གཞུང་གིས་རྒྱ་ནང་དུ་རྟེན་གཞི་བྱས་པའི་དྲ་རྒྱའི་བཙན་འཛུལ་བ་དག་གི་གཏོར་རྒོལ་བཀག་འགོག་བྱས་ཡོད་པ་རེད། དེ་ཡང་ཕྱི་ཚེས་ལྔ་ཉིན་ཐོན་པའི་གནས་ཚུལ་ལྟར་ན་རྒྱ་ནང་དུ་རྟེན་གཞི་བྱས་པའི་དྲ་རྒྱའི་བཙན་འཛུལ་བ་དག་གིས་ཧྥི་ལི་པིན་སྲིད་གཞུང་གིས་གཉེར་བའི་དྲ་རྒྱའི་ཁོངས་སུ་འཛུལ་ནས་ཡུལ་དེའི་སྲིད་འཛིན་གྱི་ཉེ་འཕྲིན་དང།

བོད་རང་སྐྱོང་ལྗོངས་ཟེར་བས་གཙོས་པའི་གི་བོད་ཀྱི་ས་ཁུལ་ཁག་གི་ནང་ལ་རྒྱ་ནག་གི་སྲོལ་རྒྱུན་དུས་ཆེན་ཡིན་ན་རེད་ཡང་ན་རྒྱ་ནག་གི་ཆབ་སྲིད་དགོས་མཁོ་དང་འབྲེལ་བའི་གི་དུས་ཆེན་ཁག་གི་སྐབས་སུ་དམ་བསྒྲགས་བྱེད་ཤུགས་ཆེ་རུ་གཏོང་གི་ཡོད་པ་རེད། དེ་ཡང་ཉེ་བའི་ཆར་རྒྱ་ནག་གི་སྲོལ་རྒྱུན་དུས་ཆེན་ཟླ་མཆོད་དུས་ཆེན་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་ནས་ལོ་ངོ་བདུན་ཅུ་དོན་བཞི་འཁོར་བའི་གི་རྗེས་དྲན་དུས་ཆེན་བཅས་ཀྱི་སྐབས་སུ་རྒྱ་ནག་གཞུང་གིས་བོད་ནང་ཡུལ་སྐོར་ལས་དོན་གྱི་ཐད་ལ། གྲུབ་འབྲས་ཆེན་པོ་ཐོབ་པ་དང་བོད་ལ་ཡར་རྒྱས་སོང་བ་བོད་མི་ཚོ་བདེ་སྐྱིད་ཀྱི་འཚོ་བར་རོལ་བཞིན་ཡོད་ལུགས་དྲིལ་བསྒྲགས་བྱས་དང་བྱེད་བཞིན་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གཞུང་གིས་དྲིལ་བསྒྲགས་དེ་ཚོ་ཡི་ཐོག་ནས་ད་ལྟ་ཡི་ཆར་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་སུ་ཤུགས་ཆེ་སོང་བཞིན་ཡོད་པའི་གནས་སྟངས་ཤིག་རིག་ཐུབ་ཀྱི་ཡོད་སྐོར་ཐའེ་ཝན་བོད་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་དགོངས་ཚུལ་གསུངས་དུས་ལ།
ད་ལྟ་རྒྱ་ནག་གི་རྒྱལ་སྤྱི་གི་གནས་སྟངས་དེ་གི་འོག་ལ་རྒྱ་མི་དེ་ཕྱི་རྒྱལ་ལ་འགྲོ་ཡ་དེ་དཀའ་ལས་ཁག་པོ་ཞེ་པོ་ཆགས་འགྲོ་གི་ཡོད་རེད་སྔོན་མ་ཁོང་ཚོ་གུང་སེང་དེ་འདྲ་ཡོད་དུས་ཨ་ཉི་ཧོང་རེད་དེ་ག་ནང་བཞིན་གཡས་གཡོན་གི་རྒྱལ་ཁབ་མང་པོ་ཅིག་ལ་འགྲོ་དེ་ཨ་ཕྱི་ལ་ཞེ་པོ་ཅིག་འགྲོ་ཐུབ་ཡག་གི་ཡིན་ན་ཡང་ད་ལྟའི་ཆ་ལ་རྒྱ་ནག་གི་ཨ་ནི་ཕྱིར་བསྐྱོད་ལག་ཁྱེར་གི་ཐོག་ལ་ཨ་ནི་མཐོང་མཆན་རག་ཁག་པོ་རྒྱ་མི་ལ་གཏུགས་པ་ཨ་ཁོ་རང་ཚོ་དམིགས་བསལ་ཨ་ནི་དཔལ་འབྱོར་ཉམས་རྒུད་ཕྱིན་དེ་ཨ་ཕྱི་རྒྱལ་ལ་འགྲོ་ཡག་དེ་ཉུང་ཡིན་དེ་ད་བོད་རང་སྐྱོང་ལྗོངས་རེད་དེ་ནས་གཡས་གཡོན་ང་ཚོ་བོད་ཀྱི་ས་ཁུལ་ཁག་མང་པོ་ཞེ་པོ་ཅིག་ལ་རྒྱ་མི་ཡུལ་སྐོར་སྤྲོ་འཆམ་འགྲོ་ཡག་དེ་ཁོ་ཚོ་སྲོལ་རྒྱུན་ཆགས་ཀྱི་འདུག་ད་ལྟ་སྲོལ་རྒྱུན་ཆགས་དེ་ཡུན་རིང་མོ་འགྲོ་པ་རེད་ག་ལེ་ག་ལེ་ཡུལ་སྐོར་སྤྲོ་འཆམ་གྱི་མིང་དེ་གི་ཐོག་ལ་རྒྱ་མི་མང་པོ་ཅིག་དེ་ཡོང་འབབ་བཟོ་ཡག་གི་ཆེད་དེ་ཟ་ཁང་དང་ཚོང་ཁང་མང་པོ་ཅིག་རྒྱ་མི་དེ་ཡོང་བ་མ་ཚད་གནས་ཆོག་ཡག་གི་ཆ་རྐྱེན་དེ་བསྐྲུན་ཏེ་མཐའ་མ་ས་ཆ་ཡོངས་རྫོགས་ཁོ་ཚོ་གི་ཟིན་ཐུབ་ཡག་གི་སྲིད་ཇུས་དེ་ལག་བསྟར་བྱས་ཏེ། ད་ནད་ཡམས་གི་རྗེས་ལ་ནི་བཅའ་སྡོད་ནི་ལས་གཞི་དེ་ཤུགས་ཆེན་པོ་ཅིག་འགོ་བརྩམས་པ་ཡིན་པ་དེ་དང་པོ་དེ་དེ་གཅིག་མཚོན་གྱི་འདུག། དོན་ཚན་གཉིས་པ་ད་དཔལ་འབྱོར་གཅིག་པོ་ལ་ཞུས་པ་ཡིན་ན། ངས་གནས་ཚུལ་ཁ་ཤས་བསྔོགས་པ་ཡིན་ཉིས་སྟོང་བཅུ་ལོ་ལ། དཔེར་ན་མི་འབོར་ག་ཚད་ཅིག་འགྲོ་འདུག་ཉིས་སྟོང་བཅོ་ལྔ་བཅོ་བརྒྱད་བཅུ་བདུན་དེ་ཚོའི་སྐབས་སུ་མི་འབོར་དང་ད་ལྟ་གི་མི་འབོར་དེ་ས་ཡ་ཧ་ལམ་གསུམ་ཙམ་གྱིས་ཀྱི་ཕལ་ཆེར་དུང་ཕྱུར་བཅོ་ལྔ་ཙམ་གྱི་ལྷག་གི་འདུག་དེ་ནི་དཔལ་འབྱོར་དེ་ཤུགས་ཆེན་པོ་མ་རེད་དཔལ་འབྱོར་ཤུགས་ཆེན་པོ་མེད་པ་ག་རེ་མཚོན་འདུག་ཞུས་པ་ཡིན་ན་ད་ནི་ཁོ་ཚོ་ད་ནི་མེས་རྒས་ལ་ཅིག་འཆམ་འཆམ་འགྲོ་ཡ་མ་གཏོགས་ཞེ་པོ་ཅིག་འགྲོ་སོང་གཏོང་ཡ་གི་དངུལ་དེ་སྔོན་མ་ལས་དཔལ་ལས་ཉུང་རུ་འགྲོ་བསྡད་ཡོད་པ་ད་ཁོ་ཚོ་བཤད་ཡ་དེ་དུང་ཕྱུར་བཅོ་ལྔ་ཙམ་གྱི་མ་གཏོགས་བཟོ་ཐུབ་མི་འདུག་དེ་ཡིན་དུས་མི་འབོར་ལ་བསྡུར་བ་ཡིན་ན་དཔལ་འབྱོར་ཉང་རྒོད་ཆེན་མོ་དེ་ཕྱིན་སྡོད་པ་དེ་ན་མཚོན་སྔོན་དུ། ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བོད་གནས་བརྟག་ཞིབ་པ་རིན་ཆེན་བཀྲ་ཤིས་ལགས་ཀྱིས་བོད་རང་སྐྱོང་ལྗོངས་ཀྱི་ནང་ལ་ཡུལ་སྐོར་བ་ཧ་ཅང་མང་པོ་ཞིག་འགྲོ་གི་ཡོད་རེད་ཡིན་ན་ཡང་དེ་ཡི་ནང་གི་བརྒྱ་ཆ་དགུ་བཅུ་ཡན་ཆད་དེ་ནི་རྒྱ་མི་རིགས་ཡིན་པ་ལས་བོད་མི་དང་ཕྱི་རྒྱལ་བ་ཧ་ཅང་ཉུང་ཉུང་ཡིན་པའི་དགོངས་ཚུལ་གསུངས་ཡོད་པ་རེད།

སྐུ་ཞབས་ཀུན་དགའ་བཀྲ་ཤིས་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་དམ་དྲག་ཤུགས་ཆེ་བྱས་པ་དེ་གིས་རྒྱ་ནག་གཞུང་གིས་བོད་མི་ཚོ་འདུ་འཛོམས་བྱེད་པ་ལ་དངངས་འཚབ་ཡོད་པར་མཚོན་གྱི་ཡོད་པ་མ་ཟད་རྒྱ་ནག་གཞུང་གིས་མགོ་ནས་མཇུག་བར་བོད་མི་ཚོ་ལ་ཡིད་ཆེས་བྱས་མྱོང་མེད་པ་མཚོན་གྱི་ཡོད་སྐོར་འགྲེལ་བརྗོད་དེ་འདྲ་གནང་བྱུང། ད་ཡུལ་སྐོར་སྤྲོ་འཆམ་ཡོང་མཁན་དེ་གས་ཀྱི་ཡོང་འབབ་ཡོང་དུས་དེའི་ཐོག་ནས་གཅིག་ག་རེ་བསྟན་གྱི་ཡོད་རེད་ཟེར་ན་ཨ་ནི་བོད་ནང་གི་དགོན་སྡེ་གྲྭ་ཚང་དེ་གས་དེ་ད་དངོས་གནས་བྱས་ན་ཨ་ནི་ཆོས་བྱེད་དགེ་འདུན་གྱི་སྡེ་ཟེར་དུས་ཆོས་བྱེད་སའི་ས་ཆ་རེད་པ་རེད་དེ་ལས་ད་དེ་གས་དེ་ལ་ཡང་ཨ་ནི་ག་རེ་བྱས་བསྡད་ཡོད་རེད་ཟེར་ན་ཡུལ་སྐོར་སྤྲོ་འཆམ་གྱི། འབྱུང་ཁུངས་ཟེར་གི་ཡོད་པ་ཁོང་ཚོས 旅游资源 ད Tourist Resource ཟེར་ཏེ་འོ་དེ་བརྒྱུད་དེ་དེ་ཡོང་སྒོ་བཟོ་ཡ་རང་ལ་དམིགས་བྱས་ཁོང་ཚོས་ལྟ་གི་ཡོད་པ་རེད་འོ་དེའི་ཐོག་ནས། རྣམ་འགྱུར་དེ་མི་མང་པོས་སྣེ་ལེན་བྱེད་ཀྱི་ཡོད་བོད་ལ་དགག་བྱ་མེད་རྣམ་འགྱུར་བསྟན་གྱི་ཡོད་རེད་དོན་དག་སྙིང་པོ་དེ་ཁོང་ཚོས་ཕྱི་རྒྱལ་མི་དང་བཅས་བོད་ལ་ཡར་ངོས་བཟོ་གི་ཡོད་རེད་དེ་དོན་དག་གཅིག་རེད་གང་ལྟར། བོད་ནང་ལོགས་ལ་ཡང་སྤྱི་ཡོངས་ཀྱི་ཆ་ནས་ཆ་བཞག་པ་ཡིན་ན་གང་ལྟར་ད་རེས་ཀྱི་རྒྱལ་འཛུགས་དུས་ཆེན་ཡིན་མིན་ལ་མ་ལྟོས་པའི་ནམ་རྒྱུན་ནས་ལས་བྱེད་པ་ད་ཨ་ཅང་ཅང་ཨ་ནི་རྒས་ཡོལ་ཕྱིན་པའི་ལས་བྱེད་ཡིན་ནའི་ལས་མཆོད་མཇལ་ལ་ཡར་འགྲོ་ཆོག་གི་ཡོད་མ་རེད་ཁོང་ཚོས་བཀག་གི་ཡོད་རེད་དེ་ཕྱིན་པ་ཡིན་ན་ཨ་ནི་རྒས་ཕོགས་ནས་ཨ་ནི་བརྒྱ་ཆ་བཅག་གི་ཡོད་ཚེ་དངུལ་བཅག་པ་འདི་ལྟ་སྟེ་དངོས་ཡོད་གནས་ཚུལ་རང་རེད་ད་འདིའི་ཐོག་ནས་ག་རེ་བསྟན་གི་ཡོད་རེད་ཟེར་ན་ཨ་ནི་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་ཡང་ད་ཅིག་མངོན་གསལ་མེད་པའི་ཨ་ནི་དམ་དྲག་བྱེད་ཀྱི་ཡོད་པ་གཅིག་དང། ཨ་ནི་དངོས་གནས་བྱས་ན། བོད་མི་རིགས་འདི་ནང་པ་སངས་རྒྱས་པའི་ཆོས་ལ་དད་པ་བྱེད་མཁན་མི་རིགས་ཡིན་དུས་མཆོད་མཇལ་ལ་གནང་ན་ག་རེ་ཡོད་རེད་པ། རེད་དེ་ད་ཁོང་ཚོས་འདི་དམ་དྲག་བྱེད་ཡ་འདི་རྒྱུ་མཚན་འདི་ཨ་ནི། མཆོད་མཇལ་ལ་གཅིག་མི་མང་པོ་ཞིག་འཛོམས་འདི་འདྲ་བྱས་པ་ཡིན་ན